བོད་ནང་གི་འདྲེ་བེམ་བཅས་ནི་རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད་གུ་ཡངས་གཏོང་གི་ཡོད་པ་ལས་ཕྱི་ཕྱོགས་ཀྱི་རྒྱལ་ཁབ་ཁག་ཏུ་འགྲོ་སྐྱོད་ཐད་སྔར་བཞིན་དམ་དྲག་དང་དངོས་དངུལ་གྱི་གཏའ་མ་ཤུགས་ཆེ་འཇོག་དགོས་པ་དང་སྤྱི་ཟླ་དང་པོ་ནང་རོགས་པ་ཁག་ཅིག་དང་མཉམ་དུ་ཡུལ་སྐོར་ཚོང་ལས་ཁང་ཞིག་བརྒྱུད་ནས་བལ་ཡུལ་དུ་སོང་བ་ཡིན་མོད་བལ་ཡུལ་དུ་འགྲོ་བ་ལྷ་སར

ནང་པའི་ཆོས་ཕྱོགས་དང་འབྲེལ་བ་ཐོག་ནས་ལོ་གསར་སྲུང་བརྩི་མཛད་པ་གི་རྣམ་པ་ཞིག་ཡིན་པ་དང། དེའང་འབྱུང་འགྱུར་གྱི་ལོ་གསར་པ་དེའི་ནང་ལོ་ཕྱུགས་ལེགས་པོ་ཡུལ་ཁམས་བདེ་སྐྱིད་ལྡན་པ་ལྷག་པར་དུ་ལོ་གསར་པ་དེའི་ནང་མི་རྣམས་ལ་ནད་མེད་པ་དང་ཚེ་རིང་བ། དེ་བཞིན་དུ་ནད་འཁྲུག་མི་ཤི་ལ་སོགས་པ་མི་འབྱུང་བ་ཆེད་དང་ཞི་བདེའི་རྣམ་པ་མཚོན་པ་གི་ལོ་གསར་གྱི་དུས་སྟོན་ཞིག་ཡིན་པ་རེད།

འདི་གི་མི་ཡོ་ནི་གཡག་ཤ་དང་ལུག་ཤ་གི་ཐོན་འབབ་དེ་མ་གནས་ཨ་མི་རི་ཀ་ཌོ་ལར་ཐེར་འབུམ་བཅུ་བཞི་བྱེད་ཀྱིན་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་ལས་འཆར་དེའི་ནང་སེམས་ཅན་གསོ་སྐྱོང་དང་གསོད་རྒྱུ་གི་ལས་དོན་དེ་རྒྱ་མི་རིགས་ཚོས་མཛད་ཀྱིན་པ་དང་སེམས་ཅན་འཚར་ལོངས་དང་ལྗིད་ཚད་ཆེ་རུ་གཏོང་རྒྱུ་དེ་བོད་མི་འབྲོག་པ་ཚོ་ལ་ལས་བགོ་མཛད་སྟངས་དེ་བོད་མི་རྣམས་ལ་ཡོང་སྒོ་ཉུང་ཤོས་ཆགས་ཀྱིན་པ་གི་སྐོར་བཀོད་གནང་ཡོད་པ་རེད་འདུག།

མཐའ་མཇུག་ཏུ་སྐབས་དོན་གླེང་མོལ་གི་ལེ་ཚན་འདིའི་ནང་ལ་ཡང་རྒྱ་མི་གནས་སྤོ་བྱེད་མཁན་ནི་རྒྱལ་ཁབ་མེག་སི་ཀོ་བརྒྱུད་ནས་ཨ་རི་ནང་འཛུལ་ཡོང་མཁན་མང་པོ་འགྲོ་བཞིན་ཡོད་པ་ནང་ནས་ཡོང་མཁན་ཆེས་མང་ཤོས་འཕེལ་རྒྱས་འགྲོ་བཞིན་ཡོད་པ་གི་སྐོར་གནས་ཚུལ་ཐོན་པ་དང་འབྲེལ་ནས་གནད་དོན་དབྱེ་ཞིབ་པ་ཁག་ཅིག་ལ་གུས་པས་བཅར་འདྲི་ཐོག་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས་གནང།

ཡིན་ནའང་མང་པོ་ཞིག་ལ་མཐོང་མཆན་བྷི་ས་དང་ཁྲིམས་མཐུན་གྱི་ཡིག་ཆ་རག་གི་མེད་པས་རྒྱལ་ཁབ་ཁག་ཅིག་བརྒྱུད་ནས་ཨ་རིའི་ནང་འཛུལ་ཡོང་པ་གི་གནས་སྟངས་རེད། ཡང་ཨ་རིའི་ནང་ཁྲིམས་རྩོད་ཀྱི་ལས་ཁུངས་ཤིག་གཉེར་མཁན་དང་དེ་བཞིན་རྒྱ་ནག་སྐོར་གྱི་གནད་དོན་དབྱེ་ཞིབ་པ་སྐུ་ཞབས་ཁྲིན་ཁྲང་ཁྲང་གིས། རྒྱ་ནག་གི་མང་ཚོགས་ཀྱིས་རང་དབང་ལ་ཕུགས་བསམ་ཡོད་པ་དེ་ནམ་ཡང་དོར་མེད་པ་དང།

ལྷག་པར་དེའི་ནང་ནས་ལོ་གྲངས་སུམ་ཅུ་སོ་བདུན་ཡིན་པ་བུད་མེད་ཞིག་གིས་རྒྱ་ནག་ནང་ཁྱབ་གདལ་སོང་བ་གི་ཏོག་དབྱིབས་ནད་ཡམས་དེ་གིས་ཁོང་གི་ཚོང་ལས་གཉེར་པ་གི་བུ་བཅོལ་ཁང་དེ་ཚོང་མེད་པ་ཆགས་སོང་བ་དང། ཁོང་གིས་ནང་ལ་ལོ་ན་ཆུང་པོ་གི་ཕྲུ་གུ་གཉིས་དང་ནང་མི་ཚོ་བཞག་ནས་ཡོང་དགོས་བྱུང་བ་བརྗོད་འདུག་གསར་འགོད་པ་མོ་དེས་ཁྱེད་རང་ཨ་རི་ལ་ཡོང་དོན་གང་ཡིན་བཅར་འདྲི་ཞུས་པ་ལ།

ཤེས་རྟོགས་གང་འདྲ་བྱུང་གི་ཡིན་ནམ་རྩད་གཅོད་བྱས་དུས་ཁོང་ཚོ་ཚང་མས་སྤྱི་ཚོགས་དྲ་བ Tik Tok བརྒྱུད་ནས་ཞིབ་ཕྲ་ལམ་གང་འདྲ་བརྒྱུད་དགོས་མིན་དེ་ཚོ་གསལ་པོ་ཤེས་རྟོགས་ཐུབ་ཀྱི་ཡོད་འདུག Tik Tok ཞེས་པའི་སྤྱི་ཚོགས་དྲ་བ་དེ་ནི་རྒྱ་ནག་ནང་དུ་བཟོ་སྐྲུན་བྱས་པ་ཞིག་ཡིན་པ་རེད། ཨ་རིའི་ནང་ཁྲིམས་འགལ་ཐོག་ནས་གནས་སྤོ་བྱེད་མཁན་དེ་ཚོ་ཨ་རི་གི་བདེ་འཇགས་དང་དཔལ་འབྱོར་ལ་གནོད་སྐྱོན་ཡོང་མིན་དེ། མང་པོ་བཤད་ཀྱི་འདུག་འདྲི་ཚེ་མཁས་པ་ལ་དགོངས་ཚུལ་ཅི་ཡོད་གནད་དོན་དབྱེ་ཞིབ་པ་སྐུ་ཞབས་ཐེང་པིའོ་ལགས་ལ་བཀའ་འདྲི་ཞུས་འདུག། ཁོང་གིས་ཁྲིམས་འགལ་ནས་ཨ་རི་ནང་གནས་སྤོ་མཛད་མཁན་གང་འདོད་ཡོང་བསྡད་ན་ཨ་རིའི་མཐུན་རྐྱེན་སྦྱོར་སྤྲོད་ཀྱི་གནས་སྟངས་དེ་ལ་འདང་ངེས་མེད་པའི་གནོད་ཚབས་ཡོང་གི་ཉེན་ཁ་ཡོད་པ་ཞིག་མཐོང་གི་ཡོད་པ་དང། གང་ལྟར་ཁྲིམས་འགལ་ནས་གནས་སྤོ་མཛད་མཁན་གྱི་གྲས་སུ་མི་འདྲ་མིན་ཡོད་པ་དང། ཁག་ཅིག་དངོས་ཡོད་སྐྱབས་བཅོལ་ལ་ཕེབས་མཁན་དང་ཡང་ཁག་ཅིག་ཕྱི་ལོགས་ལ་ལས་ཀ་དང་མདུན་ལམ་སོགས་ཀྱི་གོ་སྐབས་གསར་པ་འཚོལ་ཐབས་ཆེད་དུ་ཡིན་ནའང།

ཡིན་ནའང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་འབུམ་གཅིག་དང་ཁྲི་དྲུག་ཙམ་ལས་སྤྲད་མེད་པ་རེད། གོང་ཞུས་གནས་ཚུལ་སྐད་བཀའ་ནང་གསལ་བཀོད་པ་ལ་ཨ་རིའི་ཕྱི་མི་གནས་སྤོ་ཐད་ཀྱི་ཁྲིམས་རྩོད་པ་ཞིག་གིས་ད་ལྟའི་ཆར་ཉུང་མཐའ་རྒྱ་མི་སུམ་ཁྲི་དྲུག་སྟོང་ཙམ་ཞིག་ཨ་རི་ནས་ཕྱིར་ལོག་དགོས་པ་གི་གནས་སྟངས་ཆགས་པ་བརྗོད་འདུག་དེ་ནི་རྒྱ་ནག་གིས་རང་རང་གི་མི་སེར་ཕར་ལེན་གྱི་འདོད་མོས་བསྟན་གི་མེད་ཁར་ཨ་རི་ཕྱོགས་ནས་རྒྱ་ནག་ལ་གནད་དོན་དེའི་ཐད་དང་ལེན་ཞུ་དགོས་པ་གི་བཙན་ཐབས་མེད་པ་ཡིན་པ་མི་འཐད་དུ་གསལ་འདུག

སེང་གེ་རྣམ་པ་ཚོ་ཨ་རི་རྒྱལ་ས་ཝཱ་ཤིང་ཏོན་དུ་བསྡད་ཀྱི་རྩིས་པ་ཨེ་ཤ་རོང་བོ་ལུང་ཁྲན་ཁོང་གི་ཐན་དུ་གངས་སྐྱིད་ཀྱི་ལི་རན་དེ་བྱུང་གསན་ཞུས་ཟིན་པ་ཡིན། དེ་རིང་གི་གསན་བརྗོད་བརྩམས་སྒྲུང་འགན་འཁུར་བ་དོན་འགྲུབ་སྣང་རྒྱ་ལགས་རེད། ང་ལི་རན་ཚོ་ཅུང་ཟད་ཁྱིམ་ཆུ་ཅན། རྣམ་པ་ཚོ། ང་ཚོ་ལི་རན་སེམས་པ་བཀའ་དྲིན་ཆེ། སྤྱི་དམངས་ཀྱི་ལི་རན་ནོ་རྒྱ་ཡོད།